གནས་ཚུལ་སྐོར་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད། རྗེ་གུང་ཐང་སྐུ་འཕྲེང་བདུན་པ་གི་དུས་འཁོར་དབང་ཆེན་ལ་བོད་མི་ས་ཡ་གཅིག་ལྷག་འཛོམས་པ་ནི་བོད་མི་འདུ་འཛོམས་ཆེ་ཤོས་ལོ་རྒྱུས་ཀྱི་ཟིན་ཐོ་གསར་བ་ཟིག་ཏུ་བོད་ཕྱི་ནང་གཉིས་ཀ་ནས་ངོས་འཛིན་གནང་གི་ཡོད་པ། མཇུག་ཏུ། ཆང་རག་གི་གནོད་འཚེ་ཆེ་བའི་གནད་དོན་རིགས་དང་ཡིད་གཟབ་བྱ་གཞི་བཅས་ཀྱི་སྐོར་ལ་འབྲེལ་ཡོད་སྨན་པར་བཅར་འདྲི་དང་བཅས་གནས་ཚུལ་ཕྱོགས་བསྒྲིགས་ཞུ་བ་ཞིག་དང་བཅས། དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་འཚོ་ཡིན་ཐོག་མར་གསར་འགྱུར་བྱེད་ཀྱི། རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་གཞུང་མང་གཉིས་ནས་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ་དད་པའི་རྟེན་གྱི་ཚུལ་དུ་མོན་རྟ་དབང་ནང་རྒྱལ་བའི་ཕོ་བྲང་གསར་བཞེངས་གནང་ཡོད་པའི་སྐོར་འདི་གའི་ས་གནས་གསར་འགོད་པས་གནས་ཚུལ་བཏང་ཡོད། རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་གཞུང་དང་དད་ལྡན་མི་མང་ཡོངས་ནས་བོད་མིའི་བླ་ན་མེད་པའི་དབུ་ཁྲིད་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་དད་པའི་རྟེན་གྱི་ཚུལ་དུ་ཉིས་སྟོང་བཅུ་དགུ་ལོ་ནས་འགོ་བཙུགས་ཏེ་རྟ་དབང་ཁྲོམ་གཞུང་གི་དབུས་སུ་ཆགས་པའི་དཔུང་སྟེང་ཞེས་པའི་ས་ཁུལ་དུ་རྒྱལ་བའི་ཕོ་བྲང་གསར་བཞེངས་གནང་ནས་ད་ལྟ་ཕོ་བྲང་གསར་བཞེངས་ལེགས་འགྲུབ་བྱུང་ཡོད་འདུག། རྟ་དབང་དགའ་ལྡན་རྣམ་རྒྱལ་ལྷ་རྩེ་དགོན་པའི་སློབ་དཔོན་ཟུར་པ་དགེ་བཤེས་ངག་དབང་ནོར་བུ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ཁ་པར་གྱིས་ངོ་སྤྲོད་གནང་དོན། ད་གཙོ་བོ་མི་གཅིག་མི་ཆགས་ཀྱི་ཐུགས་འགན་བཞེས་ནས་ད་འདི་གའི་འདི་ཡ་གསར་བཞེངས་ཞུ་ཡ་དེ་ཕྱི་ལོ་ཉིས་སྟོང་བཅུ་དགུའི་ལོ་ནས་ད་དབུ་འཛུགས་ཞུས་པ་རེད་ད་ད་ལམ་ད་ཕལ་ཆེར་བརྒྱ་ཆ་བརྒྱ་ཐམ་པ་ཆ་ཚང་གཅིག། མོན་ཡུལ་དུ་རྒྱལ་བའི་ཕོ་བྲང་གསར་བཞེངས་གནང་དགོས་དོན་གཙོ་བོ་ནི་སྤྱིར་མོན་ཡུལ་དེ་རྒྱལ་དབང་སྐུ་འཕྲེང་གོང་མ་རིམ་བྱོན་དང་དམིགས་བསལ་གྱི་འབྲེལ་བ་ཆེན་པོ་ཡོད་པ་དང་ལྷག་པར་དུ་རྒྱལ་བ་སྐུ་འཕྲེང་བཅུ་བཞི་བ་ཆེན་པོ་མཆོག་དང་བླ་སློབ་ཀྱི་དད་པ་དམ་ཚིག་དང་གང་གི་ཐོག་ནས་ཀྱང་ཧ་ཅང་གི་དད་གུས་ཆེན་པོ་ཞུ་བཞིན་ཡོད་པས་མ་འོངས་པར་ཡང་རྒྱལ་བ་སྐུ་འཕྲེང་བཅུ་བཞི་བ་ཆེན་པོ་མཆོག་ལ་དད་པའི་རྟེན་ཞིག་དགོས་རྒྱུ་གལ་ཆེན་པོ་ཡིན་པར་མངའ་སྡེ་གཞུང་མང་གཉིས་ནས་དགོངས་འཆར་བྱུང་བ་བཞིན་རྒྱལ་བའི་ཕོ་བྲང་འདི་གསར་བཞེངས་གནང་བ་ཞིག་ཡིན་འདུག། ཕོ་བྲང་གསར་བཞེངས་གནང་སའི་ས་ཁུལ་དེ་ནི་ལོ་རྒྱུས་ཐོག་ནས་ཧ་ཅང་གལ་ཆེན་པོ་དང་གནད་འགག་ཆེན་པོ་ཞིག་ཆགས་ཀྱི་ཡོད་འདུག་དེ་ཡང་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་རྒྱ་གར་ལ་བཙན་བྱོལ་དུ་ཕེབས་སྐབས་ས་ཁུལ་འདིར་བཞུགས་ཞག་གནང་མྱོང་ཡོད་པས་ས་ཚིགས་རྩ་ཆེན་ཞིག་ཆགས་ཀྱི་ཡོད་སྐོར་དགེ་བཤེས་ཁོང་གིས་མུ་མཐུད་གསུངས་ཡོད། གསར་དུ་བཞེངས་པའི་རྒྱལ་བའི་ཕོ་བྲང་དེ་ནི་རིང་མིན་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་མོན་ཡུལ་དུ་ཞབས་སོར་བཀའ་དྲིན་བསྐྱངས་སྐབས་གོང་ས་མཆོག་གིས་མཚན་གསོལ་དང་དབུ་འབྱེད་རབ་གནས་མཛད་རྒྱུ་ཡིན་སྐོར་དགེ་བཤེས་ངག་དབང་ནོར་བུ་ལགས་ཀྱིས་གསུངས་ཡོད། ཟླ་འདིའི་ཕྱི་ཚེས་བཅུ་བཞི་ཉིན་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་གཙོས་འབྲེལ་ཡོད་མངའ་སྡེ་དཔོན་རིགས་ཁག་ཅིག་གིས་གསར་དུ་བཞེངས་པའི་རྒྱལ་བའི་ཕོ་བྲང་ལ་གཟིགས་ཞིབ་གནང་ཡོད་པའི་སྐོར་སྤྱི་ཁྱབ་བློན་ཆེན་ཁོང་གིས་སྐུ་སྒེར་གྱི་ངོ་དེབ་ཐོག་གནས་ཚུལ་བཀོད་ཡོད་འདུག་བོད་ནང་རྒྱ་ནག་གཞུང་གི་འཛུགས་སྐྲུན་ལས་གཞི་དེ་དག་ནི་རྒྱ་རིགས་ཚོའི་ཁེ་ཕན་ཁོ་ནའི་ཆེད་དང་འཛུགས་སྐྲུན་གྱི་ལས་གཞི་དེ་དག་དྲག་པོའི་སྲུང་སྐྱོབ་ཀྱི་ཆེད་དུ་ཡིན་སྐོར་བོད་དོན་ཆེད་མཁས་པས་གསུངས་འདུག། རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་བོད་དོན་གྱི་བགྲོ་གླེང་ཚོགས་འདུ་ཞིག་གོ་སྒྲིག་གནང་བའི་ཐོག་མཁས་དབང་ཁག་ཅིག་གིས་ད་ལྟའི་བོད་ནང་གི་ཡ་ང་བའི་གནས་སྟངས་ཐེར་འདོན་གནང་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱར་གནས་ཚུལ་སྤེལ་འདུག་གོང་ཞུས་མཁས་པའི་བགྲོ་གླེང་དེར་བོད་རིག་པའི་མཁས་པ་དང་རྩོམ་པ་པོ་སྐུ་ཞབས Claude Arpi ལགས་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཀྱི་ཉམས་ཞིབ་པ་བློ་བཟང་དབྱངས་མཚོ་ལགས་བཅས་ཀྱིས་གསུང་བཤད་གནང་ཡོད་འདུག་མཁས་དབང་སྐུ་ཞབས Claude Arpi ལགས་ཀྱིས། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་རྒྱ་ནག་གིས་བཙན་བཟུང་བྱས་པའི་རྗེས་སྲིད་ཇུས་ཅི་འདྲ་ལག་བསྟར་དང་གནས་ཚུལ་ཇི་བྱུང་གསུངས་པའི་སྐབས་སུ། བོད་ནང་གི་རྒྱ་ནག་གཞུང་གི་འཛུགས་སྐྲུན་ལས་གཞི་དེ་དག་རྒྱ་མི་རིགས་ཚོའི་ཁེ་ཕན་ཁོ་ནའི་ཆེད་འཛུགས་སྐྲུན་བྱས་པ་དང་དེ་བཞིན་འཛུགས་སྐྲུན་གྱི་ལས་གཞི་དེ་དག་དྲག་པོའི་སྲུང་སྐྱོབ་ཀྱི་ཆེད་དུ་ཡིན་པའི་སྐོར་འགྲེལ་བརྗོད་དང་ཡང་བོད་ནང་གི་བོད་མི་ཚོར་དྲག་གནོན་དང། སོ་ལྟའི་ལས་དོན་རྒྱ་ཁྱབ་ངང་སྤེལ་བཞིན་པ་དང་རྒྱ་རིགས་བོད་ནང་གཞིས་སྤོར་བྱས་པའི་ཉེར་ལེན་གྱིས་བོད་ནང་དུ་བོད་མི་རྣམས་གྲངས་ཉུང་མི་རིགས་ཤིག་ཏུ་འགྱུར་བཞིན་ཡོད་པ་སོགས་ཀྱི་སྐོར་གསུངས་འདུག་ཡང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཀྱི་ཉམས་ཞིབ་པ་བློ་བཟང་དབྱངས་མཚོ་ལགས་ཀྱིས་བོད་ནང་གི་གཙང་ཆུ་ཁག་གི་བརྗོད་གཞིའི་སྐོར་བགྲོ་གླེང་གནང་སྐབས་རྒྱ་ནག་གཞུང་གིས་བོད་ཀྱི་གཙང་པོ་དག་གང་བྱུང་བེད་སྤྱོད་བྱེད་པ་དང་གཏེར་ཁ་སྔོག་འདོན་བྱེད་པའི་གནས་སྟངས་བོད་ཀྱི་གཙང་པོ་དག་དང། ཁོར་ཡུག་སྲུང་སྐྱོབ་ཀྱི་གལ་གནད་སྐོར་གསུངས་ཡོད་པ་དང་ཡང་གཙང་པོ་དེ་དག་བཞུར་ཡུལ་གྱི་རྒྱལ་ཁབ་དག་གིས་ཀྱང་དེ་དག་སྲུང་སྐྱོབ་ཐོག་ལས་དོན་སྤེལ་དགོས་པའི་འབོད་སྐུལ་ཡང་གནང་ཡོད་འདུག་གོང་ཞུས་བོད་དོན་ཐད་ཀྱི་མཁས་པའི་བགྲོ་གླེང་དེ་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱ་བོད་འབྲེལ་མཐུད་ལས་ཁང་དང Shiv Nadar Institute of Eminence ཞེས་པའི་སྒྲིག་འཛུགས་གཉིས་ཀས་གོ་སྒྲིག་གནང་བ་ཞིག་ཡིན་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། རྗེ་གུང་ཐང་སྐུ་འཕྲེང་བདུན་པའི་དུས་འཁོར་དབང་ཆེན་ལ་བོད་མི་ས་ཡ་གཅིག་ལྷག་འཛོམས་ཡོད་པ་ནི་བོད་མི་འདུ་འཛོམས་ཆེ་ཤོས་ལོ་རྒྱུས་ཀྱི་ཟིན་ཐོ་གསར་བ་ཞིག་ཏུ་བོད་ཕྱི་ནང་གཉིས་ནས་ངོས་འཛིན་གནང་གི་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བྷེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
བོད་ནང་གི་མདོ་སྨད་ཀན་ལྷོ་བོད་རིགས་རང་སྐྱོང་ས་ཁུལ་མཛོད་དགེ་སྨད་གི་ས་ཆ་གི་གདོང་རྒྱབ་ཐང་ཆེན་དུ། རྗེ་གུང་ཐང་སྐུ་འཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་གིས། སྤྱི་ཟླ་དགུ་བའི་ཚེས་པ་བཅུ་བཞི་ནས་ཉི་མ་བཞི་གི་རིང་ལ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་གནང་བཞིན་པར། བོད་མདོ་དབུས་ཁམས་གསུམ་གྱི་བོད་མི་གཙོས་པའི་རྒྱ་བོད་ཧོར་གསུམ་གྱི་མི་མང་ས་ཡ་གཅིག་དང་འབུམ་ཁ་ཤས་འཛོམས་ཡོད་པ་མ་ཟད། ས་ཁུལ་མང་བོར་རྒྱ་ནག་གཞུང་གིས་བཀག་འགོག་དང་ས་གནས་ས་ཐོག་ཏུ་རླངས་འཁོར་གྱི་ལམ་འགག་སྟེ་མ་ཐར་བ་གི་དཀའ་ངལ་བཅས་ལ་མ་ལྟོས་པར། དུས་འཁོར་དབང་ཆེན་དངོས་གཞི་སྤྱི་ཟླ་དགུ་བའི་ཚེས་པ་བཅོ་ལྔ་གི་ཉིན་མོར་ཡང། བོད་མི་ཧ་ཅང་མང་བོ་ཟིག་ལ་ལུང་བརྒལ་ཏེ་རྐང་ཐང་དུ་དབང་གནང་ས་ལ་འབྱོར་དང་འབྱོར་བཞིན་པར་བརྟེན། དུས་འཁོར་དབང་ཆེན་ཞུ་སར་དངོས་སུ་ཡོད་མཁན་གྱི་བོད་མི་ཁག་ཅིག་གིས་ས་གནས་གཅིག་ཏུ་བོད་མི་འདི་འདྲ་མང་བོ་ཟིག་མཉམ་འཛོམས་གནང་བ་མི་ཚེ་གི་ནང་མཐོང་མྱོང་མེད་པ་དང། བོད་མིའི་འདུ་འཛོམས་ཆེན་པོ་འདི་ནི་དུས་འཁོར་གྱི་རྒྱུད་དེ་བོད་ལ་དར་ནས་བཟུང་དང། བོད་ཀྱི་ལོ་རྒྱུས་ཀྱི་ནང་གི་བོད་མི་འདུ་འཛོམས་ཆེ་ཤོས་ཡིན་པར་ཕལ་ཆེར་ཐེ་ཚོམ་མི་འདུག་ཅེས་འདི་གའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག་ཅིང། གུང་ཐང་སྐུ་འཕྲེང་དྲུག་པ་འཇིགས་མེད་བསྟན་པའི་དབང་ཕྱུག་གི་སྐོར་ཞིབ་འཇུག་རྩོམ་ཡིག་ཁག་ཕྱོགས་བསྡུས་ཀྱིས་གུང་ཐང་ཞིབ་འཇུག་གི་དེབ་འདོན་མཁན། ཨོ་སི་ཁྲེ་ལི་ཡ་གི་ནང་གནས་སྡོད་གུང་ཐང་འབྲུག་བྷེ་ལགས་ནས་ཁོ་རང་ལ་ས་གནས་རང་གི་མིས་གནས་ཚུལ་མཁོ་སྤྲོད་བྱས་པ་ལྟར་ན། སྟོད་མངའ་རིས་དང་དབུས་གཙང་མདོ་སྟོད་སྨད་བཅས་ནས་མི་ཚོགས་ཧ་ཅང་མང་བོ་འདུ་བ་མ་ཟད། རྒྱ་རིགས་དང་སོག་པོ་ཕྱི་ནང་གིའང་དད་ལྡན་པ་ཧ་ཅང་མང་བོ་འབྱོར་བ་འགྲེལ་བརྗོད་གནང་གི་འདུག། ཁ་སང་ཉི་མ་གཅིག་གི་སྔོན་ནས་བྱས་པ་ཡིན་ན་མི་ས་ཡ་གཅིག་དང་འབུམ་གཉིས་ལྷག་འཛོམས་ཟིན་པ་འདྲ་བོ་དེ་འདྲའི་གནས་ཚུལ་ཅིག་གོ་སོང། ད་དུང་ཡིན་ན་ཡང་དང་བོ་ས་ཁག་གཞན་པ་ནས་རླངས་འཁོར་དང་ད་དེ་འདྲའི་གི་བརྒྱུད་ལམ་གྱི་ཐོག་ནས་འགག་བྱས་དང་བོ་མུ་མཐུད་དུ་བོད་དེ་རི་ཀླུང་བརྒྱུད་ནས་རྐང་ཐང་ཡོང་གི་ཡོད་པ་ཤག་ཤག་ན་དེ་འདྲའི་གི་གནས་ཚུལ་ཡང་གསལ་ཡོང་གི་འདུག་ད་དེའི་གི་ཐོག་ལ་ད་ཏན་ཏན་ང་ཚོའི་འོག་གི་ཤག་ནས་བཤད་སྟངས་ཡིན་ན་ད་ག་རང་རེད་བོད་ཆོལ་ཁ་གསུམ་གི་བོད་དེ་ཉི་ལྷག་པར་དུ་སྟོད་མངའ་རིས་གཙོས་གི་མཐུད་རེ་ཡོང་དང་ནུས་དེ་འདྲའི་ཡོད་གི་ལབ་སོང་ས་གནས་རང་གི་མི་གིས་ད་ང་ལ་གནས་ཚུལ་འདྲ་བོ་མཁོ་སྤྲོད་གནང་རྒྱུ་ཡིན་ད། དེ་གཅིག་རེད་དེ་ནས་ད་དང་ད་རྒྱ་ནག་གི་སྲིད་འཛིན་ས་ཁོངས་ནས་བཤད་ན་ད་ཞིང་ལྗོངས་ལྔ་རེད་བོད་རང་སྐྱོང་ལྗོངས་ད་དེའི་ཞིང་ལྗོངས་ལྔ་གི་མྱི་ཆ་ཚང་ཡོང་བསྡད་ས་རེད་དེ་ནས་ད་ང་ཚོའི་གཅིག་བཤད་སྟངས་གཅིག་གི་ཐོག་བཤད་ན་ཆོལ་ཁ་རིས་མེད་ཆོས་བརྒྱུད་རིས་མེད་འདྲ་བོ་རེད་ས་དགེ་བཀའ་རྙིང་གང་རུང་གི་ད་དགེ་འདུན་པའི་སྡེ་ཡང་ཧ་ལས་པ་མང་པོ་གཅིག་འཛོམས་ཡོད་པའི་གནས་ཚུལ་འོ་དེ་འདྲའི་གཅིག་གསལ་ཡོང་གི་འདུག་ལ་མི་མང་གི་ཐོག་ནས་དེའི་ཕན་ཆད་ནས་ད་རྒྱ་ནག་ནང་ཁུལ་ནས་ཡར་ཡར་མྱི་མང་བོ་གཅིག་ཏན་ཏན་ཡོང་ཡོད་ས་རེད་དེ་ནས་ཕྱི་སོག་གི་མྱི་མང་བོ་ཡོང་ཡོད་ས་རེད། གུང་ཐང་སྐུ་འཕྲེང་བདུན་པ་ནི་ད་ལྟའི་ཆར་དགུང་ལོ་ཉི་ཤུ་རྩ་གཅིག་མ་གཏོགས་ཕེབས་མེད་ནའང་ཁོང་གི་དུས་འཁོར་དབང་ཆེན་ཐེངས་མ་དང་པོར་མི་ཚོགས་དེ་ཙམ་རྒྱ་ཆེན་པོ་ཟིག་རང་མོས་རང་འཐད་ཀྱི་སྒོ་ནས་འཛོམས་པ་ནི། གུང་ཐང་སྐུ་འཕྲེང་དྲུག་པ་ནས་བོད་ཁ་བ་ཅན་གི་སྤྱི་དོན་དུ་དཀའ་ལས་མང་བོ་ཟིག་བརྒྱབ་པ་གི་ཤུགས་རྐྱེན་དང་བག་ཆགས་དུ་མཐོང་གི་ཡོད་ཅེས། གུང་ཐང་ཞིབ་འཇུག་གི་དེབ་ཕྱོགས་སྒྲིག་པ་འབྲུག་བྷེ་ལགས་ནས་འགྲེལ་བརྗོད་གནང་གི་འདུག། ང་རང་ཚོ་གི་མཐོང་ཐོས་ཀྱི་ཐོག་ནས་བཤད་ན་ད་འདི་འདྲའི་གི་མི་ཚོགས་ཀྱི་ཕལ་ཆེར་བོད། སྲིད་པ་ཆགས་པ་ནས་བཟུང་ན་མི་འདུག་ད་སངས་རྒྱས་ཀྱི་བསྟན་པ་དར་འདི་ལམ་ན་མི་འདུག་དུས་འཁོར་གྱི་རྒྱུད་པ་འདི་དར་ལས་འདི་ན་མི་འདུག་འདི་འདྲའི་མི་གཅིག་ཧ་ཅང་འཛོམས་མྱོང་མེད་པའི་སྲོལ་འདྲ་བོ་བྱས་ད། ད་ང་རང་གི་ཐོག་ནས་ལྟ་སྟངས་ཀྱི་ཐོག་ནས་བལྟ་ཡག་ཡིན་ན་ད་ག་རང་རེད། འདི་འདྲའི་གི་མི་ཚོགས་ཆེན་པོ་གཅིག་འཛོམས་ཐུབ་ཡ་དང་འཛོམས་ཟིན་པ་དང་འདི་ལ་ཕྱི་ནང་གི་འགལ་རྐྱེན་གང་ལས་གང་ཙམ་མ་འཕྲད་པ་དེ་འདྲའི་ཡ་རྩ་བ་དེ་མ་རེད་ཡིན་ན་ཡང་འདི་འདྲའི་མི་ཚོགས་མང་པོ་འཛོམས་པ་དེ་ང་རང་གི་དེ་ནི་གུང་ཐང་སྐུ་འཕྲེང་དྲུག་པ་ཆེན་མོ་གིས་བོད་གངས་ཅན་འདིའི་ལྗོངས་ལ། ལྷད་མེད་ལྷག་བསམ་རྣམ་དག་གིས་ད་སོ་སོ་གི་ཕྱོགས་རེད་ཆོས་ལུགས་ཀྱི་ཕྱོགས་རེད་མི་རིགས་ཀྱི་མཐུན་སྒྲིལ་གྱི་ཕྱོགས་རེད། ཕྱོགས་གང་གི་སྒང་ནས་ཡར་རྒྱས་ཀྱི་ཆེད་དུ་ཁོ་ན་ལྷག་བསམ་རྣམ་དག་གི་ལས་ཀ་ཅིག་བྱས་ཡོད་པ་གི་ང་རང་གི་དུས་ཀྱི་སྐྱེ་འབྲས་འདྲ་ཞིག་མཐོང་བསྡད་ཀྱི་ཡོད།
གུང་ཐང་རིན་པོ་ཆེ་ནི་མདོ་སྨད་དུ་བླ་བྲང་བཀྲ་ཤིས་འཁྱིལ་གྱི་གསེར་ཁྲི་རྣམ་པ་བཞི་གི་ཡ་གྱལ་དང། དགའ་ལྡན་ཁྲི་རབས་ལྔ་བཅུ་པའི་ཁྲི་ཆེན་དགེ་འདུན་ཕུན་ཚོགས་ཀྱི་སྐྱེ་འཕྲེང་དུ་ངོས་འཛིན་གནང་གི་ཡོད་ཁར། གུང་ཐང་སྐུ་འཕྲེང་དྲུག་པ་འཇིགས་མེད་བསྟན་པའི་དབང་ཕྱུག་མཆོག་མི་ལོ་ཉི་ཤུ་རྩ་གཅིག་གི་རིང་རྒྱ་ནག་གི་བཙོན་དུ་བཞུགས་ཏེ་བཙོན་གྲོལ་གྱི་རྗེས་ནས་ཀྱང། སྐུ་སྲོག་བློས་གཏོང་གིས་བོད་མིའི་བདེ་སྡུག་གི་ཆེད་དུ་སྐུ་ལས་སྣེ་མང་བསྐྱོན་པ་གི་ཐོག་ཁོང་གིས་དུས་འཁོར་དབང་ཆེན་ཐེངས་བཅུ་པ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོར་གནང་སྐབས། རྒྱ་བོད་ཧོར་གསུམ་གྱི་སློབ་ཚོགས་འབུམ་ལྔ་ལྷག་འདུས་ཏེ་བོད་ནང་བག་ཆགས་དང་ཤུགས་རྐྱེན་ཧ་ཅང་ཆེ་བ་གི་བླ་སྤྲུལ་ཞིག་ཆགས་ཡོད་པ་དང། སྐུ་ཐོག་འདི་བ་གུང་ཐང་སྐུ་འཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་ནི། སྤྱི་ལོ་ཉིས་སྟོང་གཉིས་ཀྱི་ལོར་མཛོད་དགེ་སྨད་དམ་གཙོས་མཛོད་དགེ་གི་བྲག་རྫོང་སྡེ་བར་འཁྲུངས་ཏེ། དགུང་ལོ་ལྔ་གི་ཐོག་ཀུན་མཁྱེན་འཇམ་དབྱངས་བཞད་པ་རིན་པོ་ཆེས་གུང་ཐང་སྐུ་གོང་མ་གི་ཡང་སྲིད་དུ་ངོས་འཛིན་གནང་ཡོད་པ་རེད།

རྒྱ་ནག་གིས་ཡུ་གུར་མི་རིགས་ཀྱི་ཁ་ཆེའི་ཆོས་ལུགས་དེ་ཁུང་ཙིའི་རིང་ལུགས་དང་མཉམ་བསྲེས་བྱེད་ཐབས་ཀྱི་དམིགས་ཡུལ་འཛིན་གྱི་ཡོད་པའི་ཁར། ཁ་ཆེའི་ཆོས་ལུགས་དེ་རྒྱ་ནག་ཅན་དུ་བསྒྱུར་ནས་རྒྱ་ནག་གཞུང་དང་ཁ་ཐག་ཇེ་ཉེ་དང་ཁ་བྲལ་ཐབས་མེད་པར་གཏོང་ཐུབ་ཆེད་རྒྱ་ནག་གི་དཔོན་རིགས་ཚོས་ཚོགས་འདུ་ཞིག་སྐོང་འཚོགས་བྱས་ཡོད་འདུག། ཕྱི་ཟླ་བདུན་པའི་ཟླ་མཇུག་ཏུ་རྒྱ་ནག་གཞུང་གི་དཔོན་རིགས་དང་ཆེད་མཁས་བ་ལས་གྲུབ་པའི་རུ་ཁག་ཅིག་གིས་ཡུ་གུར་མི་རིགས་རང་སྐྱོང་ཁུལ་ཟེར་བའི་ལྟེ་གནས་ཨུ་རུ་མུ་ཆིའི་གྲོང་ཁྱེར་ནང་འཛོམས་ནས་ཤིན་ཅང་ས་གནས་རྒྱ་ནག་གཞུང་གིས་ཡུ་གུར་མི་རིགས་ཀྱི་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་ལས་དོན་གང་འདྲ་སྤེལ་ཡོད་པའི་སྐོར་ལ་གྲོས་བསྡུར་བྱས་ཡོད་འདུག། ཁོ་ཚོའི་དམིགས་ཡུལ་དེ་ནི་ཉིས་སྟོང་བཅོ་བརྒྱད་ལོར་ལོ་ལྔའི་འཆར་གཞི་ཞེས་པའི་ཟིན་ཐོ་གཏན་འབེབས་བྱས་པ་དེའི་ནང་ཆ་ཚང་སྤེལ་ཐུབ་མེད་པ་དེའི་སྐོར་ལ་གྲོས་བསྡུར་བྱེད་ཆེད་དང་དམིགས་བསལ་རྒྱ་ནག་གིས་ཡུ་གུར་མི་རིགས་ཀྱི་ཁ་ཆེའི་ཆོས་ལུགས་དེ་ཁུང་ཙིའི་རིང་ལུགས་དང་མཉམ་བསྲེས་ཀྱི་ཕྱོགས་ལ་ལས་དོན་མང་བ་སྤེལ་དགོས་པ་དེ་ཡིན་སྐོར་རྒྱ་ནག་གཞུང་འབྲེལ་ཞིན་ཧྭ་གསར་ལས་ཁང་གི་གནས་ཚུལ་ནང་བརྗོད་འདུག། ཚོགས་འདུ་དེ་གོ་སྒྲིག་མཁན་རྒྱ་ནག་དབུས་སྤྱི་ཚོགས་རིང་ལུགས་ཀྱི་ལྟེ་གནས་ཁང་ཞེས་པའི་དགེ་རྒན་ཆེན་མོ་ཝང་ཀྲེན་ཟེར་བ་དེས་ཤིན་ཅང་ནང་གི་ཁ་ཆེའི་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་ཐབས་སུ་ཆབ་སྲིད་ཀྱི་དབང་ཤུགས་གཅིག་ཏུ་སྒྲིལ་བ་དང་སྤྱི་ཚོགས་འཆམ་མཐུན་རིག་གཞུང་གསར་སྐྲུན་བཅས་བརྒྱུད་ནས་ལོ་རྒྱུས་རང་བཞིན་ལྡན་པའི་སྤྱི་ཚོགས་ཤིག་ཏུ་འགྱུར་བ་གང་འདྲ་ཐེབས་རྒྱུའི་གནས་ཚུལ་གསལ་སྟོན་བྱེད་དགོས་ལུགས་བརྗོད་འདུག།

མདོར་བསྡུས་ན་ཚང་མ་སྟངས་འཛིན་གཅིག་གི་འོག་སྒྲིལ་ཐབས་ཤིག་ཡིན་པར་དབྱེ་ཞིབ་གནང་འདུག་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལ་དམག་དོན་མཁོ་ཆས་ཉོ་སྒྲུབ་ཐོག་རུལ་སུངས་ཀྱི་དོགས་གཞིའི་འོག་གཞུང་གིས་ཞིབ་དཔྱོད་བྱེད་བཞིན་ཡོད་འདུག་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུ་སྤྱི་དམངས་ཀྱི་མིག་ལམ་དུ་མཐོང་རྒྱུ་མེད་པར་གྱུར་ནས་གཟའ་འཁོར་གཉིས་ལྷག་ཙམ་སོང་བའི་རྗེས

གཟའ་པ་སངས་ཉིན་རྒྱ་ནག་ཕྱི་འབྲེལ་ལས་ཁང་གི་མགྲིན་ཚབ་པས་གནས་ཚུལ་དེའི་སྐོར་རྒྱུས་ལོན་མེད་སྐོར་གསར་འགོད་པར་བརྗོད་འདུག་ལ། རྒྱལ་སྲིད་སྤྱི་ཁྱབ་ཁང་དང་རྒྱལ་སྲུང་ལྷན་ཁང་གཉིས་ཀས་གནས་ཚུལ་དེའི་སྐོར་ལ་ཐད་ཀར་དྲིས་ལན་བཏབ་མེད་པ་དང། ལི་ཧྲང་ཧྥུའུ་ལ་འབྲེལ་བ་བྱེད་ཐུབ་མེད་པའི་སྐོར་སོགས་གནས་ཚུལ་ནང་མུ་མཐུད་བཀོད་འདུག་ཨ་རིའི་གསང་བའི་ལས་ཁང་གིས་ལི་ཧྲང་ཧྥུའུ་ཞིབ་དཔྱོད་འོག་ཡོད་པར་ཡིད་ཆེས་བྱེད་ཀྱི་ཡོད་སྐོར་བརྗོད་ཡོད་པ་དང། ཨ་རིའི་ཕྱི་སྲིད་ལྷན་ཁང་གིས་དེར་ཐད་ཀར་ལན་འདེབས་བྱས་མི་འདུག།

གཞིས་ཁྱིམ་གཅིག་ཏུ་ངོས་འཛིན་བྱེད་འདོད་རེད་ཅེས་དཔྱད་བརྗོད་སྤེལ་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང།
དེ་ཡང་ཟླ་དགུ་བའི་ཚེས་བཅུ་གཉིས་ཉིན་གྱི་མཚན་མོར་རྒྱ་ནག་གཞུང་གིས་ཧྥུ་ཅན་ཞིང་ཆེན་གྱིས་མཚོ་འགག་ངོགས་གཉིས་མཉམ་བསྲེས་འཕེལ་རྒྱས་ཀྱི་ལམ་ཁ་གསར་བ་འཚོལ་ཞིབ་བྱས་ཏེ་མཚོ་འགག་ངོགས་གཉིས་མཉམ་བསྲེས་འཕེལ་རྒྱས་ཀྱི་དཔེ་སྟོན་ས་ཁུལ་འཛུགས་སྐྲུན་བྱ་རྒྱུར་རྒྱབ་སྐྱོར་བྱེད་ཕྱོགས་ཀྱི་བསམ་འཆར་ཟེར་བའི་ཡིག་ཆ་ཞིག་སྤེལ་ཡོད་པ་རེད། གཞི་གཅིག་ཅན་གྱི་འཆར་གཞི་དེ

ཐེ་ཝན་མི་དམངས་ཀྱིས་ཧྥུའུ་ཅན་དུ་གནས་སྐབས་རིང་སྡོད་ཆོག་པར་ཐོ་འགོད་བྱེད་མི་དགོས་པར་ཐེ་ཝན་མི་དམངས་ཀྱིས་རྒྱ་ནག་ནང་འཚོ་སྡོད་ཆོག་པའི་ཡི་གེ་ལེན་རྒྱུ་དང་ཧྥུའུ་ཅན་ཞིང་ཆེན་དུ་འཚོ་སྡོད་བྱེད་འདོད་ཡོད་མཁན་ཐེ་ཝན་མི་དམངས་ཚང་མ་བསྡད་ཆོག་པ་བྱེད་རྒྱུ་ཡིན་ལུགས་བཀོད་ཡོད་གི། དེ་མིན་ཐེ་ཝན་གྱི་མངའ་ཁོངས་ཅིན་མིན་གླིང་ཕྲན་དང་རྒྱ་ནག་གི་ཞཱ་མིན་གྲོང་ཁྱེར་ཐེ་ཝན་གྱི་མཱ་ཙོ་གླིང་ཕྲན་དང་རྒྱ་ནག་གི་ཧྥུའུ་ཀྲུའུ་གྲོང་ཁྱེར་གཉིས་ཀྱི་གཏིང་ཟབ་པའི་མཉམ་བསྲེས་འཕེལ་རྒྱས་བྱས་པ་བརྒྱུད་གླིང་ཕྲན་དེ་གཉིས་སྟེང་འཚོ་སྡོད་ཐེ་ཝན་མི་དམངས་ལ་ཞཱ་མེན་དང་ཧྥུའུ་ཀྲུའུ་གི་མི་སེར་དང་གཅིག་མཚུངས་ཀྱི་ཐོབ་ཐང་སྤྲོད་རྒྱུ་ཡིན་ལུགས་སོགས་མང་བོ་ཞིག་བཤད་ཡོད་པ་རེད། གཞན་ཡང་གཞི་གཅིག་ཅན་གྱི་དོན་ཚན་ཉི་ཤུ་རྩ་གཅིག་གི་ནང་རྒྱ་ནག་དམར་ཤོག་ཚོགས་པས་ཁྱོན་ཡོངས་ནས་འགོ་ཁྲིད་བྱེད་རྒྱུར་རྒྱུན་འཁྱོངས་དང་ཤུགས་རྒྱག་རྒྱུ་དང་ལས་དོན་ཆ་ཚང་ལག་ལེན་དུ་བསྟར་ཕྱོགས་ཀྱི་འཐུས་སྒོ་ཇེ་ཚང་ལ་གཏོང་རྒྱུ་མ་ཟད་དཔལ་འབྱོར་གྱི་རོགས་སྐྱོར་བྱེད་རྒྱུ་ཡིན་ལུགས་སོགས་བཀོད་ཡོད་པ་རེད།

ཐོབ་ཐང་འདྲ་མཉམ་དང་དཔལ་འབྱོར་ཁེ་ཕན་ཡོད་ལུགས་ཀྱི་ཕྱི་ཤུན་བསྐོན་ནས་ཐེ་ཝན་མི་དམངས་དང་ཁེ་ལས་ཁང་སོགས་རྒྱ་ནག་སྐམ་སར་ཡོང་ནས་འཚོ་སྡོད་དང་མ་རྩ་འཛུགས་རྒྱུར་མགོ་གཡོགས་མགོ་སྐོར་གཏོང་ཐབས་བྱེད་འདོད་ཡོད་པས་དེ་ནི་རྒྱ་ནག་དམར་ཤོག་གཞུང་གི་འདོད་པ་ལས་བྱུང་བའི་ཧམ་སེམས་འབའ་ཞིག་ཡིན་ཞེས་ལན་བཏབ་ཡོད་པ་རེད། གཅིག་སྟོང་དགུ་བརྒྱ་བཞི་ཅུ་ཞེ་དགུ་ལོར་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་དབུ་ཁྲིད་ཅང་ཅེ་ཧྲེག་གཞུང་ཐེ་ཝན་གླིང་ཕྲན་ལ་ཐོན་པ་ནས་བཟུང་དུས་དེ་རིང་བར་དུ་རྒྱ་ནག་པེ་ཅིན་གཞུང་གིས་འཇམ་རྩུབ་གཉིས་ལྡན་གྱི་སྲིད་ཇུས་སྣ་མང་ཞིག་སྤེལ་ཡོད་པ་བཞིན་ད་རེས་མཚོ་འགག་ངོགས་གཉིས་མཉམ་བསྲེས་འཕེལ་རྒྱས་དཔེ་སྟོན་ས་ཁུལ་གྱི་བསམ་འཆར་ཟེར་བའི་གཞི་གཅིག་ཅན་གྱི་སྲིད་ཇུས་དེ་སྤེལ་ནས་སྐྱུ་རུ་ཤིང་གི་ཡལ་ག་བསྲིངས་ནས་ཞི་བདེའི་རྣམ་འགྱུར་ཞིག་སྟོན་བཞིན་ཡོད་མོད་འོན་ཀྱང་དེ་དང་དུས་མཉམ་དུ་རྒྱ་ནག་གཞུང་གི་གནམ་མཚོ་སྦྲགས་མའི་གྲུ་ཆེན་དང་དམག་གི་མཚོ་གྲུ་དམག་གི་གནམ་གྲུ་སོགས་ཐེ་ཝན་གླིང་ཕྲན་གྱི་ཉེ་འཁྲིས་དང་བར་སྣང་དུ་ཡོང་ནས་དྲག་པོའི་འཇིགས་སྐུལ་བྱས་དང་བྱེད་བཞིན་ཡོད་ལ་ཚེས་བཅུ་བཞི་ཉིན་གཅིག་པུར་རྒྱ་ནག་གི་དམག་གི་གནམ་གྲུ་དྲུག་ཅུ་རེ་བརྒྱད་དང

ཞིང་ཆེན་དང་ཞིང་ཆེན་ཁ་གཏད་སྟངས་དེས་ཐེ་ཝན་ནི་རྒྱ་ནག་གི་ས་ཁུལ་ཞིག་ཡིན་པ་སྟོན་ཆེད་ཡིན་ལ་ཧྥུ་ཅན་ནི་རྒྱ་ནག་གི་ཞིང་ཆེན་ཞིག་ཡིན་པ་བཞིན་དུ་ཐེ་ཝན་ཡང་རྒྱ་ནག་གི་ཞིང་ཆེན་ཞིག་ཡིན་པ་མཚོན་ཆེད་ཡིན། དེ་ལྟར་བྱས་པས་ཐེ་ཝན་གྱི་གོ་ས་ཇེ་དམའ་ཇེ་ཆུང་རུ་གཏོང་འདོད་ཡིན། རྒྱ་ནག་པེ་ཅིན་གཞུང་གིས་ཐེ་ཝན་ཞི་བདེ་གཅིག་གྱུར་བྱེད་རྒྱུའི་སྲིད་ཇུས་ནི་ད་ལྟའི་མཉམ་བསྲེས་གཅིག་གྱུར་བྱེད་རྒྱུའི་སྲིད་ཇུས་སུ་བསྒྱུར་བ་རེད། ཞི་བདེ་གཅིག་གྱུར་ནི་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་དང་ཡང་ན་གོ་གཉིས་ལོའི་སྤྱི་མོས་ཟེར་བ་དེ་རེད། ཉམས་ཞིབ་གཅིག་གྱུར་ནི་མཚོ་འགག་ངོས་གཉིས་གཞིས་ཁྱིམ་གཅིག་ཡིན་ཚུལ་དེ་རེད་ཅེས་ཞིབ་བརྗོད་སྤེལ་འདུག་ཉིས་སྟོང་བཅོ་བརྒྱད་ལོར་རྒྱ་ནག་པེ་ཅིན་གཞུང་གིས་ཐའེ་ཝན་ལ་ཕན་པའི་བྱེད་ཐབས་སུམ་ཅུ་སོ་གཅིག་ཟེར་བ་ཞིག་སྤེལ་ཡོད་ལ་དེ་ནི་རྒྱ་ནག་དབུས་ཐའེ་ཝན་གཞུང་སྒྲུབ་ཁང་གིས་སྤེལ་བ་རེད་ད་རེས་དབང་ཚད་ཧྥུ་ཅན་ཞིང་ཆེན་དུ་སྤྲད་ཡོད་པ་རེད། རྒྱ་ནག་པེ་ཅིན་གཞུང་གིས་ཐའེ་ཝན་ཙམ་མིན་ལ་ཕྱི་སྡོད་བོད་མི་ཚོར་ཡང་གཅིག་མཚུངས་ཀྱི་འཇམ་རྩུབ་གཉིས་ལྡན་གྱི་སྲིད་ཇུས་སྣ་མང་ཞིག་སྤེལ་ཡོད་ལ་ཆེ་ས་ནས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གལ་ཏེ་ཕྱིར་བོད་ལ་ཕེབས་ཚེ་དེ་སྔའི་ཐོབ་དང་གོ་ས་སོར་འཇོག་བྱས་ཡོད་ལུགས་བཤད་བཞིན་ཡོད་ལ་ཡང་ཕྱོགས་གཞན་ཞིག་ནས་ཁ་བྲལ་བ་རེད་ལ་མི་རིགས་མཐུན་སྒྲིལ་ལ་གཏོར་བརླག་གཏོང་མཁན་རེད་ཅེས་གཞི་མེད་སྐྱོན་འཛུགས་བྱེད་བཞིན་ཡོད། ཆུང་ས་ནས་བོད་ཁུལ་ཚང་མར་ཕྱིར་སྡོད་བོད་མི་སྤུན་ཟླའི་སྣེ་ལེན་ཁང་ཟེར་བ་ཞིག་བཙུགས་ནས་ཕྱིར་སྡོད་བོད་མི་ཚོ་ཕྱིར་བོད་ལ་ལོག་ན་དགའ་བསུ་ཡོད་ཅེས་བཤད་བཞིན་ཡོད་མོད། དོན་དངོས་སུ་ཕྱིར་སྡོད་བོད་མི་ཚོར་ཕྱིར་བོད་ལ་ལོག་རྒྱུར་མཐོང་མཆན་བི་ཟ་མི་སྤྲོད་པ་དང་མཐོང་མཆན་བི་ཟ་སྤྲད་ནས་ཕྱིར་ལོག་པ་ཚོར་ཡང་དགོས་མེད་འདྲི་རྩད་བྱེད་ཚུལ་མང་བོ་བྱེད་པ་མ་ཟད་དམ་དྲག་ནན་མོའི་འོག་འདུག་དགོས་པས་རྒྱ་ནག་གཞུང་གི་སུན་གཙེར་དང་འཇིགས་སྐུལ་ལ་སུན་ནས་བོད་མི་མང་བོ་ཞིག་གལ་ཏེ་ནང་མི་ལ་ངོ་མ་ཐུག་ནའང་ད་ནས་བོད་ལ་འགྲོ་འདོད་མེད་ཚུལ་བོད་དུ་སོང་བ་ཚོས་བཤད་བཞིན་ཡོད་ལ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། ད་དེ་རིང་གི་བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང། འཛམ་གླིང་སྟེང་ཆང་རག་བག་མེད་འཐུང་བའི་གནོད་འཚེའི་འོག་ལོ་ལྟར་མི་གྲངས་ས་ཡ་གསུམ་ལྷག་གི་ཚེ་སྲོག་ཤོར་གྱི་ཡོད་པ་དང། ཨ་རིའི་ནང་ཆང་གི་གནོད་འཚེའི་འོག་བུད་མེད་འཆི་སྐྱོན་གྱི་གྲངས་འབོར་ཇེ་མང་དུ་ཕྱིན་ཡོད་པ་དང་བོད་མིའི་སྤྱི་ཚོགས་ཁྲོད་དུ་ཆང་རག་གི་གནོད་འཚེ་དང་ཡིད་གཟབ་བྱ་གཞི་བཅས་ཀྱི་སྐོར་ལ་འབྲེལ་ཡོད་སྨན་པར་བཅར་འདྲི་དང་བཅས་ངས་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱི་ཞིབ་འཇུག་སྙན་ཐོའི་ནང་ཚད་ལས་བརྒལ་བའམ་གནོད་འཚེ་ཆེ་བའི་ཆང་དང་ཨ་རག་ལོངས་སུ་སྤྱད་པ་ཡིན་ན་ནད་རིགས་ཉིས་བརྒྱ་ལྷག་ཙམ་སློང་བ་དང། དེ་མིན་ནད་གཞི་ཡོད་རིགས་ཇེ་སྡུག་ཏུ་འགྲོ་བའི་རྒྱུ་རྐྱེན་དུ་འགྱུར་གྱི་ཡོད་པའི་ཉེན་བརྡ་བཏང་ཡོད་པ་མ་ཟད། འཛམ་གླིང་ཡོངས་སུ་ལོ་རེར་མི་གྲངས་ས་ཡ་གསུམ་ཙམ་གནོད་འཚེ་ཆེ་བའི་ཆང་རག་འཐུང་བའི་དབང་གིས་འཆི་སྐྱོན་བྱུང་གི་ཡོད་པ་དང། གྲངས་འབོར་དེས་འཆི་སྐྱོན་བྱུང་བའི་མི་གྲངས་སྤྱིའི་བརྒྱ་ཆ་གི་ལྔ་ཚེག་གསུམ་ཙམ་ཟིན་ཡོད་པའི་སྐོར་གསལ་བསྒྲགས་བྱས་ཡོད་པ་རེད། འོ་ན་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནང་སྨན་བཅོས་ཀྱི་ཕྱག་ལས་གནང་བཞིན་པའི་སྨན་པ་དཀོན་མཆོག་ཚེ་བརྟན་ལགས་ལ་ཆང་དང་ཨ་རག་གི་གནོད་འཚེ་དང་འབྲེལ་ཡོད་གནས་ཚུལ་ཁག་གི་ཐད་བཅར་འདྲི་ཞུ་གི་ཡོད།

དེ་མ་ཡིན་པ་གི་ད་ལྟ་བུད་མེད་ཀྱི་རིགས་ལ་གྲང་བ་གི་ན་ཚ་ལ་སོགས་པ་དེ་ཡོད་པ་ཞིག་ཡིན་ན་རྒུན་འབྲུམ་གི་ཆང་དེ་བྱིན་ན་སྤུས་ཀ་ཡག་པོ་དེ་རྟག་པར་ཉུང་ཉུང་ཉུང་ཉུང་འཐུང་ན་ཨ་ནི་གཟུགས་པོ་ནང་གི་ཞིག་རེད་ད། ཁྲག་རྒྱུན་གྱི་འཁོར་སྐྱོད་ལ་སོགས་པ་དང་གཟུགས་པོ་གི་དུག་སེལ་ཡ་ལ་སོགས་པ་དེ་ལ་དམིགས་བསལ་གྱི་ཕན་གོ་ནོ་དེ་བཞིན་རེད། ཡང་ཁོང་གིས་ནུབ་ཕྱོགས་ཀྱི་རྫས་འགྱུར་གྱི་སྨན་ཁག་གཅིག་ཆང་དང་མཉམ་དུ་འཐུང་ན་གནོད་སྐྱོན་ཆེན་པོ་ཕོག་གི་ཡོད་སྟབས་ངེས་བར་དུ་ཡིད་གཟབ་བྱ་དགོས་སྐོར་གསུངས་སོང། ལྷག་པར་ད་ཕྱིན་ན་ཡང་ད་ཞིང་འབྲོག་མང་ཚོགས་ཡིན་ན་དེང་སང་བོད་སྨན་མ་ཡིན་པ་གི་ནུབ་ཕྱོགས་ཀྱི་སྨན་དེ་མང་པོ་འཐུང་དགོས་ར་ཨ་ནི་དེ་སྨན་པ་ཆེ་ཡིན་ན་དེ་དོ་སྣང་མི་སེ་མ་བྱེད་ཨ་ནི་སྨན་ཁ་ཤས་ཆང་དང་མཉམ་དུ་འཐུང་ན་ཅིག་ད་མཁལ་མ་འཕྲོ་བརླག་འགྲོ་བ་དང་དེ་ནས་གཟུགས་པོ་ལ་ཡང་ཅིག་ཞོར་སྐྱོན་ད་སྐྱོན་ཆ་མང་པོ་བྱུང་བ་ལ་སོགས་པ་ཕན་པ་ལས་སྐྱོན་བྱུང་བ་ལ་སོགས་པ་དེ་མང་པོ་ཞིག་རེད་དེ་ཚང་མ་ཡང་ཕྱིར་ན་ཆང་དང་སྨན་གྱི་འོག་ཅིག་ན་ཟས་བཅུད་ཀྱི་ད་འབྲེལ་བ་དང་ད་ངེས་ཅན་ཡོད་པ་ཞིག་རེད་དེ་ད་ཚང་མ་ཡང་ན་ད་གཟབ་དགོས་པ་དེ་གལ་ཆེན་པོ་རེད།

སྤྱིར་བཏང་གི་ཆང་དེ་ལ་རིགས་མང་གི་ད་ནས་ཆང་གྲོ་ཆང་འབྲས་ཆང་བྲ་བོ་གི་ཆང་ཟེར་རྒུན་འབྲུམ་གྱི་ཆང་ཟེར་ད་སྤྱིར་བཏང་གི་བོད་ཀྱི་སྲོལ་རྒྱུན་ནང་གི་གཙོ་བོ་དེ་ནས་དཀར་པོ་གི་ཕབ་ནོ་གི་ཆང་དེ་རུ་གོ་ད་ཕྱིན་ན་ད་ནུས་པ་དེ་ར་བཟི་ཀྲུ་སྨྱོན་པ་དང་དེ་ནས་གི་གའི་འོག་གི་སྐྱོན་དེ་འདྲ་ཞིག་ད་ནུས་པ་རྩུབ་པོ་མ་ཡིན་པ་དེ་འདྲ་ཞིག་ཡིན་དགོས་གི་ན་དེང་སང་ཡིན་ན་ད་གོ་ལ་གཅིག་གྱུར་གི་སོང་ད་ཚང་མ་སྟབས་བདེ་བོ་ད་ཅིག་ནུབ་ཕྱོགས་ན་ཤར་ཕྱོགས་གི་ན་ད་གང་ན་ད་ཡུལ་ལུང་སོ་སོ་གི་ཅིག་ཐོན་རྫས་ཚང་མ་ད་གང་ནས་ན་རོ་ཁོ་ནོ་དེ་སྟབས་ཀྱིས་ཆི་རེད་ཟེར་ན་ད་བོད་ཀྱི་ནང་ཁུལ་ཁྱབ་གདལ་འགྲོ་དང་འགྲོ་བཞིན་པའི་སྒང་རེད། ལོ་སུམ་ཅུ་བཞི་བཅུ་སྔོན་དང་བསྡུར་སོང་ན་དེང་སང་ཆི་རེད་ཟེར་ན་ད་ནད་ཐོག་ལག་ལེན་གི་ལས་ཀ་ནས་ཆི་རེད་ཟེར་ན་ད་མཁལ་མ་འཕྲོ་བརླག་ག་འགྲོ་བ་དང་ཨ་ནི་མཆིན་པ་གི་ནུས་པ་ཉམས་པ་ལ་སོགས་པ་མཁལ་མ་གི་ནུས་པ་ཉམས་པ་ལ་སོགས་པ་དེ་འདྲ་གི་ད་ན་ཚ་མང་པོ་ཞིག་བྱུང་དང་འབྱུང་བཞིན་པའི་སྒང་རེད་དེ་ད་ན་ཆི་ར་དེ་དོ་ཀོ་དེ།

དེང་གི་བོད་ནང་དུ་མཆིན་ནད་ལྡེམ་བུའམ་རྒྱ་སྐད་དུ་ཡི་ཞིང་ཀན་ཡན་དང་དབྱིན་སྐད་དུ Hepatitis B ཟེར་བའི་ན་ཚ་ཡོད་ཚེ་ཆང་གི་རིགས་རྩ་བ་ནས་འཐུང་མི་རུང་བའི་ཉེན་བརྡ་བཏང་བྱུང། དེའི་ནང་ན་སྤྱིར་བཏང་གི་བོད་ཀྱི་ནང་ན་དེང་སང་ན་ཚ་ག་རེ་མང་པོ་འདུག་ཟེར་ན་མཆིན་པ་གི་སྒང་ནས་མཆིན་ནད་ལྡེམ་བུ་དང་ད་དེ་མིན་ལ་ཁ་ཞིག་གི་མཆིན་པའི་གནས་ཚུལ་དྭངས་མ་མ་ཞུ་བ་ཟེར་རྒྱ་སྐད་གི

ཆང་རག་རྩ་བ་ནས་འཐུང་མི་རུང་བའི་སྐོར་ཁོང་གིས་མུ་མཐུད་གསུངས་བྱུང། གཅིན་པ་མངར་འགྱུར་གྱི་ན་ཚ་ཞེས་ཐང་ཉའོ་པིང་ཞེས་འདི Diabetes གོ་ནོ། དེ་གི་ན་ཚ་ལ་སོགས་པ་དེ་ཞིག་ཡོད་ཤིང་ཤིང་ཨ་ནི་ཆང་གི་རིགས་དང་ལྷག་པར་དུ་ཕྱི་ན་འདི་ཡི་ད་གི་ཧོ་ཆང་གི་རིགས་དེ་དག་གོ་དེ་རྩ་བ་ཉིད་ནས་འཐུང་ཉན་གི་མ་རེད་ཕྱི་ན་ཧོ་ཆང་གི་རིགས་དེ་དག་གོ་དེ་གི་གང་ནས་གོ་དགོས་ཟེར་ན་དེ་དེ་ནང་ན་མངར་ཆ་གི་ད་མངར་མོ་གི་གྲུབ་ཆ་དེ་དཔེ་ཧ་ཅང་མང་པོ་རེད་དེ་དང་ན་དེ་དག་གོ་དེ་གཟབ་དགོས་པ་ཞིག་རེད་དེ་མ་ཡིན་པ་གི་ད་སོ་སོ་ལ་ན་ཚ་ཡོད་ན་ཚ་དེ་ཡོད་པ་གི་གཞི་ཆགས་གི་སྟངས

འདས་པའི་ལོ་ངོ་ཉི་ཤུ་ཙམ་གྱི་རིང་ཆང་རག་བཏུང་བའི་དབང་གིས་བུད་མེད་འཆི་སྐྱོན་བྱུང་བའི་གྲངས་ཀ་མགྱོགས་མྱུར་ངང་ཇེ་མང་དུ་ཕྱིན་ཡོད་འདུག་ཉེ་སྔོན་ཨ་མི་རི་ཀའི་སྨན་པ་ཕོ་ལ་ཁུའུ་ཁི་ལགས་ཀྱིས་ཨེན་བྷི་སི་གསར་ལས་ཁང་ལ་བུད་མེད་ཆང་འཐུང་མཁན་ཇེ་མང་དུ་འགྲོ་བཞིན་པའི་རྐྱེན་རྩ་གཅིག་ནི་བུད་མེད་ཚོར་སེམས་ཚེགས་ལྗིད་དྲགས་པའི་རྐྱེན་ཡིན་ཟེར་སྐོར་གསུངས་འདུག།

སྐྱེས་པ་འཆི་སྐྱོན་གྱི་གྲངས་ཚད་བརྒྱ་ཆ་བཅུ་གཉིས་ཚེག་ལྔ་ཙམ་འཕར་ཡོད་འདུག་གཞན་ཡང་ཨ་རིའི་སྙིང་ཁམས་བདེ་ཐང་མཐུན་ཚོགས་དང་འབྲས་སྐྲན་ཞིབ་འཇུག་ཚོགས་པ་གཉིས་ཀས་ཆང་དང་ཨ་རག་གང་ཞིག་ཡིན་རུང་མིའི་བདེ་ཐང་ལ་གནོད་འཚེ་ཕོག་གི་ཡོད་པར་ངོས་འཛིན་བྱས་འདུག